གསན་མཁན་རྣམ་པ་བདེ་མོ་ཡིན་ན་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་བཅུ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་བའི་ཚེས་ཉི་ཤུ་རྩ་བདུན་རེས་གཟའ་ལྷག་པ་རེད་ཞུས་ནས་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། ང་ལྕགས་མོ་འཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ལ་རང་སྐྱོང་གི་གནས་བབ་ལས་རང་བཙན་བརྩོན་ལེན་གནང་གི་མེད་པ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་གསར་འགོད་པ་ཁག་ཅིག་ལ་བཀའ་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཡོ་རོབ་ཁུལ་གྱི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ཟུར་པ་དང་ལོ་མང་རིང་བོད་དོན་ལ་རྒྱབ་སྐྱོར་ཆེན་པོ་གནང་མཁན་ཡན་ཨན་ཌར་སོན་ལགས་ལ་ཐུགས་རྗེ་ལེགས་འབུལ་གྱི་གསུང་འཕྲིན་ཞིག་སྩལ་བ། ཡན་ཨན་ཀྲི་སུན། ཁོ་རང་དགུང་ཆུང་དུས་ནས་ཨེ་ནི་བོད་པའི་སྐོར་དོ་སྣང་བྱུང་ཡོད་རེད། ཨེ་ནི་དོ་སྣང་བྱུང་ཡས་འདི་རྒྱལ་བ་རིན་པོ་ཆེ་གི་འདི་འདི་མཛད་རྣམ་འདི་འདི་དེབ་ཀློག་ནས་ངོས་ཀྱི་ཕ་ཡུལ་ངོས་ཀྱི་མི་མང་ཟེར་འདི་ཀློག་ནས་ཨེ་ནི་ཁོ་རང་གི་བོད་པའི་ཐོག་ལ་དོ་སྣང་ཡོད་པ་མ་ཚད་དེ་དུས་ཡོ་རོབ་གི་འདི་འདི་སི་ཝི་ཌེན་ལུང་པ་ནས་ཨེ་ནི་རྒྱ་གར་བར་དུ་མོ་ཊ་གཅིག་བཟོས་ནས་ཨེ་ནི། མོ་ཊ་ཁོ་རང་བཞོན་ནས་ཨ་ནི་ཁོ་རང་དང་རོགས་པ་གཅིག་མཉམ་དུ་རྒྱ་གར་ཐལ་མོད། ད་མཐའ་མ་དེར་རྒྱ་ནག་གཞུང་གིས་ནམ་ཡིན་ཡང་ཨ་རི་གཙོ་བྱས་པའི་ནུབ་ཕྱོགས་རྒྱལ་ཁབ་ཚོའི་ལྟ་གྲུབ་མེད་པ་བཟོ་བའི་ཆེད་དུ་འཛམ་གླིང་སྟེང་གི་སྲིད་དབང་སྒེར་གཅོད་པ་གང་མང་ཞིག་རྒྱ་ནག་གཞུང་གི་མཛད་སྒོ་ཁག་ལ་གདན་ཞུ་བྱེད་བཞིན་པའི་ཐད་དབྱེ་ཞིབ་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། གསན་མཁན་རྣམ་པ་ད་སྔོན་ན་དེ་རིང་གི་གསར་འགྱུར་བཤད་རྒྱུ་བོད་ལ་རང་སྐྱོང་གི་གནས་བབ་ལས་རང་བཙན་བརྩོན་ལེན་གནང་གི་མེད་པ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་གསར་འགོད་པ་ཁག་ཅིག་ལ་བཀའ་གནང་འདུག་ཟླ་བ་འདིའི་ཚེས་ཉི་ཤུ་རྩ་ལྔ་སྟེ་རེས་གཟའ་ཟླ་བའི་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་རྒྱ་གར་གྱི་དྷི་ཧིན་དྷུ་གསར་ཤོག་ཐེ་བའི་རྒྱ་གར་ས་གནས་འདྲ་མིན་ནས་ཕེབས་པའི་གསར་འགོད་པ་ཁག་ཅིག་ལ་མ་འོངས་བོད་ཀྱི་གནད་དོན་སྐོར་དང་འབྲེལ་ཏེ་བཀའ་འདྲིར་བཀའ་ལན་སྩོལ་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ང་ཚོས་བོད་ལ་རང་བཙན་རྩོད་ལེན་གནང་གི་མེད་པར་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་སྒྲོམ་གཞིའི་འོག་དབུ་མའི་ལམ་གྱི་སྲིད་བྱུས་བརྒྱུད་བོད་ལ་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་གི་གནས་བབ་སྤྲོད་དགོས་ཞེས་བསྐྱར་དུ་བཀའ་གནང་ཞིང། དེས་རྒྱ་ནག་དང་ཁ་བྲལ་གཏོང་རྒྱུ་ལས་མི་དམངས་ས་ཡ་མང་པོར་ཆབ་སྲིད་ཀྱི་ཐོག་ནས་ཕན་ཐོགས་ངེས་ཡིན་ཞེས་བཀའ་ལན་གནང་འདུག་པ་དང་ཡང ྋགོང་ས་མཆོག་གིས་མགོན་པོ་གང་ཉིད་བོད་གངས་ཅན་ལྗོངས་སུ་ཕྱིར་ཆིབས་བསྒྱུར་མཛད་ཐུབ་པའི་ཐུགས་སྨོན་མཛད་བཞིན་ཡོད་ཅེས་བཀའ་སློབ་སྩལ་འདུག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་རུང་གཉིས་སྨན་དབུ་མའི་ལམ་གྱི་སྲིད་བྱུས་བརྒྱུད་བོད་རྒྱའི་དཀའ་རྙོག་སེལ་བར་ཆོད་སེམས་བརྟན་པོ་ཡོད་ཅེས་དང་དེ་བཞིན་དུས་རབས་ཉེར་གཅིག་པ་ནི་དད་པ་ཁོ་ན་བྱེད་པའི་དུས་ལས་ཡོལ་ཡོད་པས་ན་རིགས་པའི་ཐོག་ནས་དཔྱད་པ་བྱེད་བརྒྱུད་དེ་ཆོས་ལ་ངེས་པ་རྙེད་པ་ཞིག་བྱ་རྒྱུ་ནི་དཔལ་ནཱ་ལེནྡྲའི་ཆོས་བརྒྱུད་ངོ་མ་དེ་རེད་ཅེས་བཀའ་སློབ་སྩལ་འདུག།

སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ནང་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་ནག་གི་གསང་ཉིད་དང་འབྲེལ་བ་ཡོད་མེད་ཀྱི་གནད་དོན་དང་འབྲེལ་ནས་གྲོས་ཚོགས་ཀྱི་ལས་རིམ་གཞན་ཁག་འགྲོ་ཐུབ་མེད་པ་མ་ཟད་གྲོས་ཚོགས་འཚོགས་མ་ཐུབ་པའི་གནས་སྟངས་མུ་མཐུད་དུ་གནས་ཡོད་པའི་ཁྲོད་འདི་ཚེས་ཉི་ཤུ་རྩ་ལྔ་ཉིན་མདོ་སྟོད་སྤྱི་འཐུས་དཀོན་མཆོག་ཡར་འཕེལ་ལགས་ཀྱིས་གསར་འགོད་པར་གསུངས་པའི་ནང་དུ། ད་ལྟའི་ཆར་གལ་ཆེ་ཤོས་ཤིག་ནི་བདེ་སྲུང་ལས་ཁུངས་ཀྱིས་གསལ་བཤད་གང་མགྱོགས་གནང་རྒྱུ་དེ་ཡིན་པས་བདེ་སྲུང་ལས་ཁུངས་ཀྱིས་རྒྱ་མིའི་གསང་ཉུལ་དང་འབྲེལ་བའི་གནད་དོན་དེ་གཙང་བཟོ་མ་བྱས་བར་དུ་གྲོས་ཚོགས་མུ་མཐུད་དུ་འཚོག་རྒྱུ་ཁག་པོ་ཡིན་པ་འགྲེལ་བརྗོད་གནང་ཡོད་པ་རེད། འདི་ཚེས་ཉི་ཤུ་རྩ་དྲུག་ཉིན་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་ལགས་སུ་གྲོས་ཚོགས་འཚོག་ཐུབ་མིན་དེ་བདེ་སྲུང་ལས་ཁུངས་དང་འབྲེལ་བ་ཡོད་མེད་སྐོར་བཅར་འདྲི་ཞུས་པར་གྲོས་ཚོགས་འཚོག་ཐུབ་མིན་དེ་སྤྱི་འཐུས་རྣམ་པ་ཚོར་འགན་ཡོད་པ་ལས་བདེ་སྲུང་ལས་ཁུངས་དང་འཛིན་སྐྱོང་གི་ངོས་ནས་འགན་འཁུར་ཐབས་བྲལ་ཞིང། བདེ་སྲུང་ལས་ཁུངས་ཀྱི་ངོས་ནས་སྤྱི་ཚོགས་ནང་དུ་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་མིའི་གསང་ཉུལ་དང་འབྲེལ་བ་ཡོད་པའི་སྐོར་བཤད་རྒྱུ་མ་བྱུང། འོན་ཀྱང་གནད་དོན་དེ་གཙང་བཟོ་ཡོང་ཆེད་བདེ་སྲུང་ལས་ཁུངས་ཀྱིས་འབད་བརྩོན་བྱེད་མུས་ཡིན་པ་འགྲེལ་བརྗོད་གནང་བྱུང། གནས་ཚུལ་ཡོང་ཁུངས་དེ་ག་དེ་ལ་འབྲེལ་བ་བྱས་བྱས་དགོས་ཀྱི་ཡོད་པ་དང་ང་ཚོའི་ཐོག་ནས་ནས་འབད་བརྩོན་ཞུ་གི་ཡིན་ཟེར་ན་མི་གྲོས་ཚོགས་ལ་དེའི་ཉི་མ་གཅིག་ངས་དེ་ལ་ཕལ་ཆེར་རྩ་རིག་གཉིས་རྩ་གཉིས་མེད་འགྲོ་རྩ་རྩ་གཅིག་མེད་འགྲོ་དེ་འདྲའི་ཅིག་ཐང་ལ་ཞུས་པ་རེད། འདི་ད་ག་རང་བྱས་ནས་ང་ཚོ་འགྲོ་བསྡད་ཀྱི་ཡོད་ནི་ཚོགས་གཙོ་རྣམ་པ་ཁ་སྔོན་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ཀྱི་ལམ་སྟོན་འོག་གྲོས་ཚོགས་མུ་མཐུད་དུ་འཚོགས་ཐུབ་ཐབས་སྐོར་དང། གཞི་རིམ་མི་མང་རེ་སྐུལ་ཚོགས་པའི་ལས་འགུལ་དང་འབྲེལ་བའི་སྐོར་བརྗོད་གཞི་གཉིས་ཀྱི་ཐོག་སྤྱི་འཐུས་རྣམ་པའི་བར་བཞུགས་མོལ་ཚོགས་འདུ་འཚོགས་ཐབས་བྱས་ཀྱང། མདོ་སྨད་སྤྱི་འཐུས་བཅུ་དང་དབུས་གཙང་སྤྱི་འཐུས་བརྒྱད། དེ་བཞིན་ཡོ་རོབ་སྤྱི་འཐུས་གཅིག་བཅས་ཁྱོན་ནས་སྤྱི་འཐུས་བཅུ་དགུ་མཉམ་ཞུགས་བྱས་མེད་པར་བརྟེན་ནས་བཞུགས་མོལ་ཚོགས་འདུ་འཚོགས་ཐུབ་མེད་པ་དང་འདི་ཚེས་ཉི་ཤུ་རྩ་ལྔ་རེས་གཟའ་ཟླ་བའི་ཉིན་གོང་ཞུས་བཞུགས་མོལ་ཚོགས་འདུར་མཉམ་ཞུགས་མི་བྱེད་མཁན་སྤྱི་འཐུས་ཐུན་མོང་ནས་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང་དུ་སྤྱི་འཐུས་སྒེར་སོ་སོར་གོང་ཞུས་བརྗོད་གཞི་གཉིས་ཀྱི་སྐོར་བཞུགས་མོལ་ཚོགས་འདུ་ཞིག་ཡོད་པའི་ཚོགས་བརྡ་འབྱོར་ཡོད་ཀྱང་ཟུར་དུ་གྲོས་ཚོགས་མུ་མཐུད་དུ་ཚོགས་ཐུབ་ཐབས་སྐོར་གྱི་བཞུགས་མོལ་ཚོགས་འདུར་བཅར་བའི་དགོས་གལ་གང་ཡང་མ་མཐོང་ཞེས་དང། གཞི་རིམ་མི་མང་གིས་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་རེ་འབོད་ཕྱི་གསལ་ནང་གསལ་བྱས་ཟིན་པས་དེར་བཞུགས་མོལ་ཚོགས་འདུ་འཚོགས་ནས་དོན་ཕན་ལྡན་པ་ཞིག་ཡོང་བཟོ་གང་ཡང་མ་མངོན་སྟབས་བཞུགས་མོལ་ཚོགས་འདུར་ཚོགས་བཅར་བྱས་མེད་ཅེས་བཀོད་འདུག། འདི་ཚེས་ཉི་ཤུ་རྩ་དྲུག་ཉིན་གཞི་རིམ་མི་མང་རེ་འབོད་ཚོགས་པའི་ལས་འགུལ་སྣེ་ཁྲིད་པ་ཚེ་བརྟན་ཕུན་ཚོགས་ལགས་ཀྱིས་གྲོས་ཚོགས་འཚོགས་མ་ཐུབ་ན་ང་ཚོ་ལས་འགུལ་གྱི་དམིགས་ཡུལ་འགྲུབ་རྒྱུ་ཁག་པོ་ཡིན་པས་ཟླ་བ་དགུ་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་ལས་འགུལ་ལ་དངོས་སུ་མཇུག་སྒྲིལ་རྒྱུ་ཡིན་པ་གསུངས་བྱུང། ཏ་རིག་ཉི་ཤུ་རྩ་བརྒྱད་ཀྱི་ཉིན་གུང་ཆུ་ཚོད་གཉིས་པའི་ཐོག་ལ་ང་ཚོ་གི་དེ་མཇུག་བསྡོམས་ཀྱི་མཛད་སྒོ་དེ་ཞུ་བའི་ཐག་གཅོད་ཞུས་པ་ཡིན། ང་ཚོ་སྤྱི་འཐུས་ཚོགས་གཙོ་དང་ཚོགས་གཞོན་ཨེ་ནི་སྤྱི་འཐུས་རྣམ་པ་ཚོ་ཚང་མ་ལོ་ལ་ང་ཚོ་གིས་ཞུ་དགོས་ཡས་ཀྱི་དོན་དག་ཚང་མ་ལོ་ཡར་སྙན་སེང་ཞུས་ཚར་བ་ཡིན།

ཡོ་རོབ་མཐུན་ཚོགས་ཀྱིས་བོད་ནང་གི་གཏན་འཇགས་སློབ་གྲྭའི་གནད་དོན་ཐེ་བའི་འགྲོ་བ་མིའི་ཐོབ་ཐང་བརྡབ་གསིག་བཏང་དང་གཏོང་བཞིན་པའི་གནད་དོན་ཐད་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཚོགས་འདུ་ཐེངས་ལྔ་བཅུ་ང་བཞི་པ་སྟེ་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་དྲུག་ཉིན་ཚོགས་འདུའི་འགྲོ་ལུགས་ཀྱི་ལས་རིམ་ཨང་བཞི་སྐབས་སུ་གླེང་སློང་གནང་འདུག་ཕྱི་ཟླ་དགུ་པའི་ཚེས་བཅུ་གཅིག་ནས་ཕྱི་ཟླ་བཅུ་པའི་ཚེས་བཅུ་གསུམ་བར་སུད་སི་གྲོང་ཁྱེར་ཇི་ནི་ཝ་ནང་འཚོགས་བཞིན་པའི་གོང་ཞུས་ཚོགས་འདུའི་སྟེང་དེ་རིང་སྟེ་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་དྲུག་ཉིན

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཡོ་རོབ་ཁུལ་གྱི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ཟུར་པ་དང་ལོ་མང་རིང་བོད་དོན་ལ་རྒྱབ་སྐྱོར་ཆེན་པོ་གནང་མཁན་ཡན་ཨན་ཌར་སན་ལགས་ལ་ཐུགས་རྗེ་ལེགས་འབུལ་གྱི་གསུང་འཕྲིན་ཞིག་བསྩལ་བའི་སྐོར་ནས

ང་ཚོ་བོད་མི་རྣམས་ཀྱིས་ཁོང་དང་འདྲ་བའི་བོད་ཀྱི་རྒྱལ་རབས་ལོ་རྒྱུས་ནང་བོད་མི་རྣམས་ལ་དཀའ་སྡུག་ཆེན་པོ་འཕྲད་བཞིན་པའི་སྐབས་སུ་རྒྱབ་སྐྱོར་གནང་མཁན་རྣམས་ལ་དུས་རྟག་ཏུ་དྲན་གསོ་བྱེད་ཀྱི་རེད་ཅེས་གསུངས་པ་རེད། གནས་ཚུལ་དེའི་སྐོར་ནས་ཡོ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བཀྲས་མཐོང་དབང་པོ་ལགས་ལ་བཅར་འདྲི་བྱས་སྐབས་སྔོན་མ་ཡན་ཨན་ཌར་སན་ལགས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་རྣམ་ངོས་ཀྱི་ཡུལ་དང་ངོས་ཀྱི་མི་མང་མཇལ་བའི་སྐབས་སུ་སེམས་འགུལ་ཆེན་པོས། ཉི་མ་མང་པོའི་རིང་ལ་ཡོ་རོབ་ནས་རླུང་འཁོར་བསྐོར་ནས། རྒྱ་གར་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཇལ་དུ་སོང་བ་ཞིག་ཡིན་པའི་སྐོར་གསུངས་པ་རེད། ད་ལྟ་ཡཱན་ཨན་ཌར་སན་ཁོ་རང་དགུང་ལོ་ཆུང་དུས་ནས་ཨེ་ནི་བོད་པའི་སྐོར་ལ་དོ་སྣང་བྱུང་ཡོད་རེད། ཨེ་ནི་དོ་སྣང་བྱུང་ཡ་འདི་རྒྱལ་བ་རིན་པོ་ཆེ་གི་ད་ལྟ་མཛད་རྣམ་འདི་དེ་དུས་ཀློག་ནས་ངེད་ཀྱི་ཕ་ཡུལ་ངེད་ཀྱི་མི་མང་ཟེར་ཡ་འདི་ཀློག་ནས་ཨེ་ནི་ཁོ་རང་གིས་བོད་པའི་ཐོག་ལ་དོ་སྣང་ཡོད་པ་མ་ཚད་དེ་དུས་ཡོ་རོབ་ཀྱི་ད་ལྟ་སི་ཝི་ཌེན་ལུང་པ་ནས་ཨེ་ནི་རྒྱ་གར་བར་དུ་མོ་ཊ་གཅིག་གཟིགས་ནས་ཨེ་ནི་མོ་ཊ་བསྐོར་ཞོར་ནས་ཨེ་ནི་ཁོ་རང་དང་རོགས་པ་གཅིག་མཉམ་དུ་རྒྱ་གར་ཕེབས་པ་རེད་དུས་ཚོད་བདུན་ཕྲག་དང་ཟླ་བ་མང་པོའི་རྗེས་ལ་ཨེ་ནི་བཞུགས་སྟེ་བྷི་ཀའི་རྡ་རམ་ས་ལར་འབྱོར་བོད་པའི་གནས་ཚུལ་དེ་ཚོ་ཚང་མ་གཟིགས། དེའི་རྗེས་ལ་ཨེ་ནི་རྒྱལ་བ་རིན་པོ་ཆེ་ལ་མཇལ་ཁ་ཞུས།

དེ་ནས་ཨེ་ནི་རྒྱལ་བ་རིན་པོ་ཆེ་དང་པོ་དང་པོ་ད་ལྟ་ཨ་རི་ལ་ཕེབས་དུས་ཨེ་ནི་ད་ལྟ་ཡོ་རོབ་ལ་ཕེབས་དུས་ཨེ་ནི་དེ་དུས་སྐབས་དེར་དེང་སང་ནང་བཞིན་མ་རེད་ཨེ་ནི་གྲ་སྒྲིག་རེད་ད་དེ་འདྲའི་ད་ཅིག་སྣེ་ལེན་ཞུ་ཡས་རེད་དེ་དུས་ཁག་པོ་ཞེ་དྲག་ཡོད། ཁོ་རང་དང་མཱི་ཁེལ་ཧྥན་བཱལ་ཁོ་རང་གཉིས་ཀྱི་ལྷན་རྒྱས་ཀྱིས་ད་ཁོ་རང་གཉིས་ཆ་དེ་དུས་དགུང་ལོ་ཆུང་ཆུང་རེད་མཱི་ཁེལ་ཧྥན་བཱལ་ནི་བོད་ཀྱི་གནས་བབ།

ཡན་ཨན་དྲི་སིན་ལགས་ལ་གསུང་འཕྲིན་ཞིག་དང་མཉམ་དུ། སྔོན་མ་ཁོང་གིས་རྒྱ་གར་ལ་བསྐོར་ཡོང་བའི་རླངས་འཁོར་དེ་དང་འདྲ་བའི་རླངས་འཁོར་ཆུང་ངུ་ཞིག་ལ་མཚན་རྟགས་བཀོད་ནས་བསྐུར་གནང་མཛད་པ་དེར་དགའ་སྤྲོ་ཆེན་པོས་མཆི་མ་འཁོར་སོང་བའི་སྐོར་ནས་གསུངས་དོན། རྒྱལ་བ་རིན་པོ་ཆེས་ད་ལྟ་ཡན་ཨན་དྲི་སིན་ཞེ་དྲག་གསལ་པོ་མཁྱེན་པ་མ་ཚད་ད་ལོ་མང་པོ་ཞུ་གཅིག་ལྷན་རྒྱས་ཞིབ་གནང་པའི་མི་ཅིག་ཡིན་དུས་གཉིད་ཞེ་དྲག་ཡོད་རེད་དེ་འདྲ་ཡིན་དུས་ཨེ་ནི་ཁོ་རང་སྔོན་མ་རྡ་རམ་ས་ལ་ཡོད་ཚུལ་གསལ་པོ་མཁྱེན་གྱི་རེད། དེ་འདྲ་ཡིན་དུས་ད་རེས་དེ་ཨེ་ནི་ཁོ་རང་ལ་དམིགས་བསལ་དྲན་རྟེན་ཡིན་ཞེས་ཨེ་མོ་ཏྲ་ཅིག་ལ་མཚན་རྟགས་ཤིག་བསྐྱོན་ནས་དེ་དུས་ད་གང་ཆེ་སི་ཝི་ཏན་ནས་རྡ་རམ་ས་ལ་ཕེབས་པའི་མོ་ཏྲ་འདི་འདྲ་བོ་ཅིག་ལ་ཨེ་གང་ཆེ་མཚན་རྟགས་ཤིག་བསྐྱོན་ནས་ཨེ་ནི་ཁྱེད་རང་སོར་ཅིག་ངོ་ཚུན་སྔ་ས་ནས་ངོ་ཚུན་གྲོགས་པོ་བྱས་ནས་ད་ནི་པོ་ཏོ་ཨེ་ནི་བོད་པའི་རྒྱབ་སྐྱོར་བྱེད་པ་དེ་ཐོ་ཆག་ན་ཡོད་ཅེས་གསུངས་པ་རེད་ཨང་ཁ་སིན་མཐའ་མ་དེ་ངོ་ཚུན་དེའི་མཚན་རྟགས་ཡོད་པའི་མོ་ཏྲ་བཟོ་ལྟ་བསྐྱོན་རྒྱུ་དེ་ཁོ་རང་ལ་ད་ལྟ་ཨི་ཏྲི་ལི་ངོ་ཚུན་ཚོགས་འདུ་བྱེད་སྐབས་ལ།

དོ་ནག་ཞིག་གནང་དགོས་བསམ་ནས་རེ་བ་འཁོར་རེ་མལ་སེང་ཞུས་ཤིག་དགའ་པོ་བྱུང་སྐྱིད་པོ་བྱུང་ཟེར་བྱས་གསུང་གི་འདུག། ཡིན་ཡང་ཨན་དི་སིན་ལགས་ཀྱིས་ཕྱི་ལོ་གཅིག་དགུ་དྲུག་ཅུ་རེ་བདུན་ལོར་སི་ཝི་ཏན་གྱི་བོད་དོན་རྒྱབ་སྐྱོར་ཚོགས་པ་གསར་འཛུགས་གནང་བ་དང། ཕྱི་ལོ་གཅིག་དགུ་བདུན་ཅུ་དོན་གྲངས་ནང ྋགོང་ས་མཆོག་ཡོ་རོབ་དང་ཨ་མི་རི་ཀའི་ནང་ཆིབས་བསྒྱུར་གནང་སྐབས་གོ་སྒྲིག་བྱེད་མཁན་གཙོ་གྲས་ཤིག་ཡིན་འདུག་ལ། སྤྱི་ལོ་གཅིག་དགུ་གོ་དགུ་ལོར་ཡོ་རོབ་ནང་གི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ཟུང་འབྲེལ་གྱི་སྒོ་ནས་གསར་འཛུགས་གནང་བ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་ལོར་འཇར་མ་ནི་ནང་གི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ཟུང་འབྲེལ་གྱི་སྒོ་ནས་གསར་འཛུགས་གནང་སྟེ་སྤྱི་ལོ་ཉིས་སྟོང་ཉི་ཤུ་ལོའི་བར་ཚོགས་གཙོའི་ཐུགས་འགན་བཞེས་པ་ཞིག་ཡིན་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་ལྕགས་མོ་མཚོ་ཡིན་ཤུལ་ནས་མུ་མཐུད་དུ་གསན་རྒྱུ་བྱེད་རྒྱུ།

དོན་གཅོད་ཁང་གི་ལས་དོན་དང་འགན་འཁྲིའི་སྐོར་ངོ་སྤྲོད་དང་དེ་བཞིན་ན་ནིང་ལོར་ཚོགས་པ་དེ་བཞུགས་སྒར་རྡ་རམ་ས་ལར་ཕེབས་ཏེ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་མཇལ་ཁ་ཞུས་པ་དང་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པར་ཐུག་འཕྲད་གནང་བའི་སྐོར་སོགས་ཕྱིར་དྲན་ཞུས་ཡོད་པ་རེད། དེ་མིན་ཐེ་ཝན་བོད་རིགས་ཚོགས་པའི་ཚོགས་གཙོ་དང་ཚོགས་གཞོན་རྣམ་གཉིས་ཀྱང་མཉམ་ཞུགས་ཀྱིས་དགའ་བསུ་གནང་ཡོད། གཞན་ཡང་ཟླ་བ་འདིའི་ཚེས་ཉི་ཤུ་རྩ་གཅིག་ཉིན་ཐེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གིས་ཐེ་ཝན་ནང་རིག་གཞུང་སྒྱུ་རྩལ་དུས་ཆེན་སྟེང་མཉམ་ཞུགས་ཆེད་ཕེབས་པའི་བོད་ཀྱི་ཟློས་གར་ཚོགས་པའི་ཚོགས་མི་ཟུར་བ་གཞས་པ་བཀྲས་ཆུང་དང་གཞས་མ་པ་སངས་ལྷ་མོ་གཉིས་ལ་ཡང་དགའ་བསུའི་སྣེ་ལེན་གནང་འདུག། རྒྱ་ནག་གི་རྒྱབ་སྐྱོར་ཡོད་པའི་ཉེན་སྐུལ་ལས་འགུལ་སྤེལ་མཁན་ཚོས་བོད་དང་ཡུ་གུར་ཐེ་ཝན་སོགས་ཀྱི་མི་རིགས་དང་ཚོགས་པར་ཁ་པར་མཉེན་ཆས་དམིགས་འབེན་དུ་བཟུང་ནས་གནོད་ཚོར་ཅན་གྱི་གནས་ཚུལ་བསྡུ་ལེན་བྱེད་བཞིན་པ་ཨ་རིའི་དྲ་གནས་བདེ་འཇགས་ཐད་ཉམས་ཞིབ་ལས་ཁང Volexity ཞེས་པས་གནས་ཚུལ་སྤེལ་ཡོད་པ་དང་འདིའི་ཐད་ལ་ད་ལྟའི་ཆར་གསར་སྐྲུན་ལ་བདེན་དཔང་ཡོད་མེད་ཡིག་ཐོག་ནས་དྲིས་པར་ལས་ཁང་དེས་ད་བར་ལན་འདེབས་འབྱོར་མེད་པ་རེད། ཨ་རིའི་དྲ་གནས་བདེ་འཇགས་ཐད་ཀྱི་ཉམས་ཞིབ་ལས་ཁང་དེས་ཞིབ་འཇུག་བྱས་པའི་གནས་ཚུལ་སྤེལ་བའི་ནང་དུ་རྒྱ་ནག་གཞུང་གི་དྲག་གནོན་ལ་བརྟེན་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་དོ་སྣང་བྱེད་ཡུལ་དུ་གྱུར་བའི་བོད་དང་ཡུ་གུར་བ་ཐའེ་ཝན་སོགས་གནོད་འཚེ་ཕོག་མཁན་མི་སྒེར་དང་ཚོགས་པའི་ཐོག་རྒྱ་ནག་གི་རྒྱབ་སྐྱོར་ཡོད་པའི་ཉེན་སྐུལ་ལས་འགུལ་སྤེལ་མཁན་ཚོས་ཁ་པར་སོགས་ཀྱི་ནང་གནག་སེམས་ཀྱི་མཉེན་ཆས་བཅུག་ནས་རྒྱ་ནག་གིས་ཁྲིམས་མཐུན་རྗེས་འདེད་བྱེད་ཐུབ་པ་བཟོ་བར་ལྟག་སྒོ་བསྐྲུན་ཡོད་པ་སོགས་བཀོད་འདུག། ཨ་རིའི་དྲ་གནས་བདེ་འཇགས་ཐད་ཉམས་ཞིབ་ལས་ཁང Volexity ནས་ལས་དོན་སྤེལ་མཁན་འདི་དག་ཚང་མ་དེ་སྔ Evil Eye ཞེས་འབོད་པ་དང་ད་ལྟ Evil Bamboo ཞེས་འབོད་པ་དེ་ནི་རྒྱ་ནག་དམར་ཤོག་གཞུང་གི་ཆེད་དུ་ཉེན་སྐུལ་ལས་དོན་སྤེལ་མཁན་ཞིག་ཡིན་པ་དང་གོང་ཞུས་ཨ་རིའི་དྲ་གནས་ཞིབ་འཇུག་ལས་ཁང་དེས་འདས་པའི་ལོ་ལྔ་གི་རིང་ཁོ་ཚོའི་འགུལ་སྐྱོད་ཐད་རྗེས་འདེད་ཀྱིས་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་ཕྱི་ཟླ་དགུ་བར་གོང་བརྗོད་ཉེན་སྐུལ་སྤེལ་མཁན་གྱིས་ཡུ་གུར་དང་བོད་མིའི་སྤྱི་ཚོགས་ཁྲོད་ལྟ་རྟོག་རྗེས་འདེད་ཆེད Android གི་ནང་གནག་སེམས་ཀྱི་མཉེན་ཆས་བཅུག་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཕྱི་ཟླ་བཞི་བར iOS ནང་མཉེན་ཆས་དུག་ཅན་བཏང་ནས་ཡུ་གུར་བའི་བེད་སྤྱོད་གཏོང་མཁན་ལ་གནོད་འཚེ་བཟོས་ཡོད་པ་སོགས་ཀྱི་བརྒྱུད་རིམ་ཞིབ་ཚགས་བཀོད་ཡོད་པ་རེད། ཝ་ར་ཎཱ་སི་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ལོ་ཙཱ་བ་རྣམ་པས་པཱ་ལིའི་སྡེ་སྣོད་གསུམ་བོད་བསྒྱུར་གནང་བའི་ལས་གཞི་ཁོངས་ནས་ཕྱག་དཔེ་དཔར་སྐྲུན་ཟིན་པ་ཁག་ཅིག་གི་པར་ཕུད་གོང་ས་མཆོག་ལ་སྤྱན་འབུལ་ཞུ་སྐབས་མགོན་པོ་གང་ཉིད་ཐུགས་དགྱེས་ཚོར་གྱིས་ཡི་རང་བསྔགས་བརྗོད་མཛད་གནང་འདུག་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་སྔོན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་ལྟར་ཝ་ར་ཎཱ་སི་དབུས་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་གི་ལོ་ཙཱ་བ་རྣམ་པས། པཱ་ལིའི་སྡེ་སྣོད་གསུམ་ཡོངས་རྫོགས་བོད་བསྒྱུར་གནང་རྒྱུའི་ལས་གཞི་འགོ་བཙུགས་ཡོད་པའི་ཁོངས་ནས་བོད་བསྒྱུར་ཞུས་པའི་ཕྱག་དཔེ་དཔར་སྐྲུན་ཟིན་པ་ཁག་ཅིག་གི་པར་ཕུད་ཟླ་བ་འདིའི་ཚེས་ཉི་ཤུ་རྩ་དྲུག་ཉིན་ལས་གཞི་དེའི་ནང་གི་ལོ་ཙཱ་བ་བདུན་ཡོད་པའི་ཁོངས་ནས་བཞི་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཇལ་ཁ་དང་འབྲེལ་སྤྱན་འབུལ་ཞུ་སྐབས་མགོན་པོ་གང་ཉིད་ནས་ཐུགས་དགྱེས་ཚོར་གྱིས་ཡི་རང་བསྔགས་བརྗོད་ཀྱིས་ཐུགས་རྗེ་ཆེ་ཞེས་བཀའ་གནང་འདུག་གོང་གི་མདོ་སྡེ་བསྒྱུར་ཟིན་པའི་འཕྲོ་གི་མདོ་བརྒྱ་ར་བཅུ་གཉིས་ཡོད་པ་རྣམས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་བཞི་བ་གི་སྔོན་དུ་བསྒྲུབས་ཚར་རྒྱུའི་ལས་འཆར་ནང་བཀོད་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་དེ་རིང་གི་བསམ་བློའི་དཔྱད་གཞིའི་ལེ་ཚན་ནང་དུ་རྒྱ་ནག་གཞུང་གིས་ནམ་ཡིན་རུང་ཨ་རི་གཙོ་བྱས་པའི་ནུབ་ཕྱོགས་དམངས་གཙོའི་ལྟ་གྲུབ་མེད་པ་བཟོ་བའི་ཆེད་དུ་འཛམ་གླིང་སྟེང་གི་སྲིད་དབང་སྒེར་གཅོད་པ་གང་མང་ཞིག་རྒྱ་དམར་གཞུང་གི་མཛད་སྒོ་ཁག་ལ་གདན་ཞུ་བྱེད་བཞིན་པའི་ཐད་སྲིད་ཁྲིམས་ཉམས་ཞིབ་པ་བཀའ་བཙུན་བླ་མ་སྐྱབས་ཀྱིས་དབྱེ་ཞིབ་ཞུས་པར་གསན་རོགས་གནང། ཐོག་མར་འདི་ནས་ཉན་མཁན་རྣམ་པ་ལྷན་རྒྱས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཏུ་དེ་རིང་གི་ལེ་ཚན་གྱི་ནང་ང། རྒྱ་ནག་ན་ཉེ་ཆར་ཚོགས་གོ་ནོ་གི་ཨེ་ཤེ་ཡ་གྱི་ལུས་རྩལ་འགྲན་ཚོགས་ཀྱི་སྒང་འཛོམས་གོ་ནོ་གི་རྒྱལ་ཁབ་ཁག་གི་མགོ་ཁྲིད་དང་འབྲེལ་ཡོད་བསྡད་དང་དོན་དག་ཁ་ཤས་ཀྱི་སྒང་བསམ་ཚུལ་ཅིག་བཤད་ན་བསམ་གི། ད་སྤྱིར་བཏང་གི་རྒྱ་ནག་གི་ནང་ན་ཚོགས་གོ་ནོ་གི་ཚོང་གི་དོན་དག་ཡིན་ན་ཆོག་གི་ཆབ་སྲིད་ཀྱི་དོན་དག་ཡིན་ན་ཆོག་གི་ལུས་རྩལ་ཀྱི་དོན་དག་ཡིན་ན་ཆོག་གི་འདི་ཚོ་ཚང་མ་ནམ་ཡིན་ན་དྲང་མོ་དྲང་བཞག་ར་ལས་རྒྱུ་འབྲས་གི་བྱ་བ་ཟིག་མིན་ནོ་དི་ཕལ་ཆེར་ཡོངས་གྲགས་ལྟ་བུ་ཟིག་རེད། ད་ཐེངས་གི་ལུས་རྩལ་འགྲན་ཚོགས་ཀྱི་སྒང་ང་མཚོན་གྱི་ན་ར་ད་འཛམ་གླིང་སྟེང་གི་ཆེས་གདུག་རྩུབ་ཅན་གི་མགོ་ཁྲིད་དྲུག་ག་ཡོང་གི་ད་དང་ཨེ་ད་གཟོད་ནུབ་ཕྱོགས་གི་དམངས་གཙོ་གི་ལམ་ལུགས་ར་འདི་ན་ད་ཅིག་ཁ་གཏད་བཅར་གོ་ནུ་གི་རྣམ་འགྱུར་དེ་བསྟན་གོ་ནུ་ཕལ་ཆེར་གསལ་བོ་རེད་བསམ་གི། རྒྱུ་མཚན་ཆི་ཟིག་རེད་ཟེར་བཏང་ན་ནུབ་ཕྱོགས་པ་གི་མི་གསོད་གི་ལག་དམར་ར་བརྩི་གོ་ནུ་གི། སེ་རི་ཡ་རྒྱལ་ཁབ་གི་སྲིད་འཛིན་ཨ་ས་དུ་ཟེར་གོ་ནུ། དེ་ལྟ་བུ་མཚོན་གྱི་ན། ཚེས་ཉི་ཤུ་རྩ་གཅིག་གི་ཉི་མ་ཁའི་རྒྱ་ནག་གི་ནང་ང་ད་ཧ་ར་སོང་གོ་གི། ཉིས་སྟོང་བཅུ་གཅིག་ནས་བློས་ནང་འཁྲུག་བརྒྱབ་བས་ཁོ་གི་རྒྱལ་ཁབ་ནང་ནས་ཤི་ཚད་ཀྱི་ལ་ཀ་ནས་གྲངས་ཀ་མ་འདྲ་བ་མང་ང་ཟིག་ཡོད་གི་ར་གང་ལྟར་ཀྱང་ད་ཁ་ཤས་ཀྱི་བཤད་ན་ས་ཡ་མང་ང་བསད་བཏང་ཟེར་གི་ཁ་ཤས་ཀྱི་བཤད་ན་འབུམ་ལྔ་དྲུག་བསད་བཏང་ཟེར་གི་གང་ལྟར་ཀྱང་ད་འབུམ་ལྔ་དྲུག་ཟིག་བསད་བཏང་ན་ར་ད་ཧ་ཅང་གི་བློ་ཡུལ་ལས་འདས་པའི་ད་གྲངས་ཀ་རེད་མོ་དེ་མོ་སྲིད་དབང་སྒེར་གཅོད་པ་ཟིག་གི་མི་གསོད་ཁྲག་སྦྱོར་གྱི་ལས་ཀ་དེ་མོ་ཟིག་ལས་བཏང་ན་དང་བས་ན་རྒྱ་ནག་གི་ཡིན། ཞིག་གི་སྣེ་ལེན་གཟབ་རྒྱས་ཆེད་དུ་རྒྱ་ནག་གི་གནམ་གྲུ་བཏང་ངས་སོང་བས་ད་སི་ར་གདན་འདྲེན་ཞུས་ནས་དེ་མོ་ཡེད་གོ་གི་མོ་འདི་ལྟ་བུ་མཚོན་གྱི་ན་ད་ཞི་ཅིན་ཕིན་ཡིན་ན་འགྲིག་གི། ཞི་ཅིན་ཕིན་གི་གོང་ནས་ད་རབ་དང་རིམ་པ་གི་མའོ་ཙེ་ཏུང་ནས་ཞི་ཅིན་ཕིན་གི་བར་དུ་ད་འདི་གས་བལྟས་སོང་ན་རྒྱ་ནག་གི་མགོ་ཁྲིད་འདི་ཚང་མ་ར་ད་སྲིད་དབང་སྒེར་གཅོད་པ། མི་གསོད་ཁྲག་སྦྱོར་གྱི་ལས་ཀ་ལས་མཁན་དེ་མོ་ཡིན་ནོ་ཧ་ཅང་གི་གསལ་བོ་རེད་མོ། ལྷག་པར་དུ་ཡ་མཚན་པ་ཅིག་ག་ཁར་སང་ངེད་ཀྱི་ནང་ང་ཚ་གློག་གྲང་གློག་གཙང་མ་བཟོ་གི་ཡོང་ནི་དེ་མོ་ལག་རྩལ་པ་ཟིག་ཡོང་ད་ལག་རྩལ་པ་དེ་ཡིན་ན་ཁོ་ཉི་ང་ཡིན་ན་ཁ་མོ་ཟིག་གི་འདུག་མི་སུ་དྲོ་ཁ་མོ་ཁོ་ཡིན་ན་སེ་རི་ཡ་ནས་ཡོང་ནོ་རེད་ད་ང་ཉི་གི་ཁ་བརྡ་གི་བརྒྱུད་རིམ་ཟིག་གི་ནང་ནས་ང་བོད་ནས་ཡོང་ནི་ཟིག་དེ་གའི་ངོ་སྤྲོད་རེད་ད་ཚོ་གི་ཁོ་སེ་རི་ཡ་ནས་ཡོང་ནི་ཟིག། ད་གི་གི་ཡིན་ན། ཅིག་བོད་དྲ་སེ་རི་ཡ་གི་སྐྱིད་སྡུག་དེ་ཙི་གེ་ཟིག་ཤེས་གོ་གི། ཤེས་རིག་ཐ་ཚོགས་ཡིན་ན། ངས་བོད་ནས་ཡིན་ན་ད་རྒྱ་ནག་དམར་ཤོག་ཚོགས་པ་གི་བོད་མི་ས་ཡ་གཅིག་ལྷག་ཟིག་བསད་བཏང་ནི་རེད་དེ་ཟེར་ནི་ར་སེ་རི་ཡ་ནི་ས་ཡ་གཅིག་ལྷག་ཟིག་གི་རེ་ཆད་ནི་མ་རེད། བསད་བཏང་ནོ། དེ་མོ་ཟེར་དྲ་དེ་མི་ཚད་གི་ད་ལོ་བཅུ་ལྷག་ཟིག་ག་ནང་འཁྲུག་རྒྱབ་ནོ་གི་ནང་ནས་མི་དམངས་ས་ཡ་མང་ཡ་ཡིན་ན་སྐྱབས་བཅོལ་ལ་བུད་སོང་ཁར་སང་དེ་རིང་ཡིན་ན་རྒྱལ་ཁབ་ཕལ་ཆེར་ད་ཕྱེད་ཀ་ཙམ།

མ་དེ་ནས་དེ་རིང་གི་ལན་ཚན་འདིར་གསན་རོགས་ཞུ། དེ་སྒྲོ་ད་ད་ཐེངས་རྒྱ་ནག་གི་མགོ་ཁྲིད་སྡེ་ཁག་དེ་མོ་མང་ང་ཟིག། སི་རི་ཡ་ལྟ་བུ་ཝེ་ནེ་ཟུ་ཝེ་ལ་ལྟ་བུ། ད་ཁྲའོ་ཞན་ཟེར་གོ་ནོ་འདི་ལྟ་བུ་གང་ལྟར་ཀྱང་འཛམ་གླིང་གི་སྟེང་ན་ཆེས་ཟིག་ག་སྒེར་གཅོད་ཡེད་གོ་ནོ་མི་མང་མནར་གཅོད་གཏོང་མཁན་གྱི་མགོ་ཁྲིད་ཚང་མ་ར་དེའི་ཁྲོད་ཡོད་ནའང་ད་ནེ་པ་ལི་ལྟ་བུ་འདི་མོ་ཅིག་དམར་ཤོག་གི་དགའ་ནོ་རྒྱལ་ཁབ་ཧ་ཅང་གི་སྐྱོ་བོ་འདི་མོ་མང་ང་ཟིག་གི་ཡིན་ན་ད་མགོ་ཁྲིད་དེ་རྒྱ་ནག་སྐད་བཏང་ངས་དེ་བཏང་ངས་ད་མཉམ་སྒྲིག་གི་སྒོ་ནས་ཨ་རི་གཙོ་བོ་བཅས་ནུབ་ཕྱོགས་གི་ད་ཅིག་སྒྲོམ་གཞི་ར་དེའི་སྒྲིག་འཛུགས་ར་དེའི་དམངས་གཙོ་གི་ལྟ་གྲུབ་ཡིན་ན་ད་ངོ་རྒོལ་ཡེད་གོ་ནོ་གི་རྣམ་པ་སྟོན་གོ་དེ་མི་ཚད་གི། ད་རུང་རྒྱ་ནག་ཞིང་གཞུང་གིས་ནི་ནམ་ཡིན་ན་ད། རྒྱུད་གཅིག་ལམ་གཅིག་གི་སྲིད་ཇུས་དེ། བེད་སྤྱོད་བཏང་ངས་དེ་དང། འཛམ་གླིང་གི་ད་རྒྱལ་ཁབ་བརྒྱ་ལྷག་ཟིག་གི་ནང། དཀའ་ངལ་མི་འདྲ་བ་ཧ་ལས་པ་མང་ང་ཟིག་སྤྲད་ཡོད་ནི་རེད། ད་སྤྱིར་བཏང་གི་བྱ་ལས་སོང་ན། རྒྱུད་གཅིག་ལམ་གཅིག་དེ་ཡིན་ན། ཞི་ཅིན་ཕིང་གི་ཉིས་སྟོང་བཅུ་གསུམ་ནས་འགོ་བཙུགས་པའི་ད་ལྟ་བར་དེ་ཡིན་ན། ད། ཕལ་ཆེར་ཡིན་ན་ལོ་བཅུ་ལྷག་ཟིག་འགོར་སོང་ཟིག་ར་དེའི་ནང་དེ་ནས་ཡིན་ན་ད།

ད་རྒྱུད་གཅིག་ལམ་གཅིག་གི་རྒྱ་ནག་གི་ད་མགོ་ཁྲིད་གོ་ནོ་གི་འདི་ཡིན་ན་ས་གནས་གི་ཡུལ་ཁྲིམས་དང་མ་བསྟུན་ནི་དེ་དང་རྒྱ་ནག་གི་གང་འདོད་འདོད་ལྟར་ལས་ནི་དེ་དང་ད་ས་ཁུལ་གི་མི་མང་དང་མི་མང་གི་འཚོ་བ་ར་འདི་ཚོ་ཧ་ཅང་གི་ད་སྡུག་པོ་ཆེན་པོ་གཏོང་གོ་ནོ་གི་གནས་སྟངས་ར་ཡོད་གོ་གི་དེ་མི་ཚད་གི་དང་ཆིག་ཟིག་བོ་གི་ཟི་དང་ན་སྐྱེད་ཀ་ཧ་ཅང་གི་མཐོན་པོ་ཡི་དང་རྒྱལ་ཁབ་མང་ང་ཡིན་ན་བུ་ལོན་གི་ནང་ལྷུང་སོང་དཀའ་ངལ་ཡོང་གོ་ནོ། ད་འདི་དང་འདི་ལ་སོགས་པ་གི་རྒྱུད་གཅིག་ལམ་གཅིག་ཁོ་ན་གི་ད་བྱ་སྟངས་ལས་སྟངས་གི་ལག་གི་ཡིན་ན་ད་ཁེ་ཕན་ཚང་མ་རྒྱ་ནག་གི་ལེན་རྒྱུ་ར། རྒྱ་ནག་གི་དབང་སྒྱུར་གི་དབང་སྒྱུར་རྒྱུ་ར་དེ་མོ་གི་ཡེད་གོ་གི་ནོ་མ་གཏོགས་གི་དངོས་གནས་དྲང་གནས་རྒྱལ་ཁབ་དེ་ཚོ་ཅིག་ཕན་པ་ཡོད་ནོ་གི་ལས་ཀ་སྣེ་གཅིག་ར་རྐང་གཅིག་ར་སྒྲུབ་གི་མེད་ནོ་དེ་ད་ཧ་ཅང་གི་གསལ་བོ་རེད། ད་དེ་ལྟར་དེ་མཚུངས་གི་ཡིན་ན་ད་རྒྱུད་གཅིག་ལམ་གཅིག་དེའི་ཁྲོད་ཡིན་ན་ད་ཅི་ཁོང་ཕུ་ཙི་ཟེར་གོ་ནོ་ད་ཁོང་ཙི་ཟེར་གོ་ནོ་དེ་གི། སློབ་གླིང་དེ་བཙུགས་ཡོད་དང་ཡང་སློབ་གྲྭ་ཁག་གི་ནང་ནས་དམར་ཤོག་ཚོགས་པ་ར་གུང་ཁྲན་ཏང་གི་ལྟ་གྲུབ་དེ་དག་དང་ར་ཁྱབ་བསྒྲགས་ཡེད་གོ་ནོ་གི་གནས་སྟངས་དེའི་ཁྲོད་ད་ཡིན་ན་ཉེན་རྟོག་པ་གི་ས་ཁུལ་འཛུགས་གོ་ཁ་ན་འདྲ་དེ་ཕན་ཆད་ནས་ད་ཅིག་ཡོངས་གྲགས་ཀྱི་རིག་གི་མེད་སོང་ན་ད་རྒྱ་ནག་ནས་ཡོང་ཡོང་གི་ནང་ནས་བརྒྱ་ཆ་གི་བརྒྱ་ཆ་གི་བཅུ་རྒྱ་ནག་གི་ད་ཅིག། སོ་པ་དང་དེ་དང་འགྱོ་ས་གི་རྒྱལ་ཁབ་དེ་གི་ད་གསང་བ་ཆི་ཟིག་བས་ན་ཧ་ར་ཀི་ཆི་རེ་ཅོ་གི་ལེན་གི་ཙོག་གོ་ནོ་ལ་སོགས་པ་གི་ད་གང་ལྟར་ཀྱང་མི་ཆོས་རང་ལུགས་དང་མི་མཐུན་ནོ་གི་ད་ལས་ཀ་དེ་དག་ཚང་མ་རྒྱ་ནག་གི་ལས་གོ་ནི་རེད་ད་དེ་ལས་ཀྱང་འཇིགས་སུ་རུང་བ་ཉིས་སྟོང་བཅུ་དགུ་ལོ་ཡིན་ན་ད COVID nineteen ཟེར་གོ་ནོ་ད་ཏོག་དབྱིབས་ནད་དུག་འཛམ་གླིང་ང་བཏང་དེ་བཏང་མི་ས་ཡ་མང་ང་གི་ཚེ་སྲོག་འཕྲོག་ནི་མི་ཚད་ད་མི་དུང་ཕྱུར་མང་ང་གི་འཕྲོད་བསྟེན་ན་གནོད་པ་བསྐྱལ། ད་དཔལ་འབྱོར་གི་ལག་གི་ད་སྔ་ན་བྱུང་མ་མྱོང་ནོ་གི་འཛམ་གླིང་གི་སྟེང་ང་གྱོང་གུན་ཆེན་པོ་རྒྱབ་ནོ་ལ་སོགས་པའི་ད་རྒྱ་ནག་གི་བྱེད་སྟངས་ལས་སྟངས་འདི་ཡིན་ན་ད་ནམ་ཡིན་ན་འཛམ་གླིང་མི་དམངས་སྤྱི་ཡོངས་ལ་ད་གནོད་པ་ཚབས་ཆེན་གཏོང་གོ་ནོ་འདི་དག་འདི་ད་ཧ་ཅང་གི་ད་གདུག་རྩུབ་ཅན་ཟིག་ཡིན་ནོ་ད་ནུབ་ཕྱོགས་གི་རྒྱལ་ཁབ་མང་ང་ཟིག་གི་ཤེས་གོ་ནི་ད་ད་དུང་ཅིག་ད་ཁྱིམ་མཚེས་གི་རྒྱལ་ཁབ་སྐྱོ་བོ་ཅན་པོ་ར་ནུས་མེད་གི་རྒྱལ་ཁབ་མང་ང་ཟིག་གི་ཡིན་ན་ད་རུང་ར་མི་ཐད་དུ

གསན་མཁན་རྣམ་པ་དེ་རིང་གི་ལས་རིམ་བཀོད་སྒྲིག་པ་དང་གསར་འབྱེད་བྱེད་མཁན་ལྕགས་མོ་མཚོ་ཡིན་རྩོམ་སྒྲིག་འགན་འཁུར་བ་བཀྲ་ཤིས་དབང་ཕྱུག་ལགས་ཡིན། ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཆ་ཚང་རྒྱང་སྲིང་བྱས་ཚར་སོང། ང་ཚོའི་ལས་རིམ་ཁག་བོད་ནང་ཞོགས་པའི་དུས་ཚོད་དྲུག་དང་ཕྱེད་ཀ་ནས་བདུན་པའི་བར་དང་སྔ་དྲོའི་དུས་ཚོད་བཅུ་བ་ནས་བཅུ་ར་ཕྱེད་ཀའི་བར་ཡང་དགོང་མོའི་དུས་ཚོད་བརྒྱད་ར་ཕྱེད་ཀ་ནས་དགུ་བའི་བར་བཅས་རྒྱང་སྲིང་བྱེད་བཞིན་ཡོད་པས་ཁྱེད་རྣམ་པས་དུས་ཚོད་ལྟར